རྣམ་པ་ཚོ་ཀུན་ཁམས་བཟང། ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང། དེ་སྔ་ལོ་ངོ་འགའ་ཤས་ཤིག་གི་གོང་དུ། ཨི་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་ཁག་ལག་བསྟར་དངོས་སུ་དབུ་འཛུགས་གནང་བའི་སྐབས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་བསྩལ་གནང་མཛད་པ་ཞིག་གཤམ་དུ་གསན་གྱི་རེད། ད་ལྟ་དེ་རིང་སྟེ།

གུ་གུ་མོ་གུ་ཞེའུ་ཅོ་རང་བཞག་ན་ཨེ་བཙན་བྱོལ་ཆགས། ཨེ་ནི་ཅིག་ང་རང་ཚོའི་སྔར་ལམ་གྱི་ཅིག་ལུགས་སྲོལ་བྱས་ནས་ཅིག་པའི་སྦུག་སྦུག་ཅིག་བསྡད་བསྡད་རྫུན་ཐལ་དེ་དག་བེད་པ་འགྱུར་བ་ཕྱིན་ཆད་ག་ད་མི་དང་མི་དང་འདྲ་བ་བྱས་བྱས་གུ་གུ་ཨ་བདེ་བོ་ཞུ་ཅིག་བྱུང་གི་རེད་དེ་འདྲའི་ཅིག་ཐང་ནས་ད་ཉམས་མྱོང་ཆོག་ལོང་གི་འདུག་བྱས་ཡོང་དུས་ད་ག་འདྲ་ཚན་རིག་མ་གཞི་ང་ཆུང་ཆུང་ག་འདྲ་ཚན་རིག་གི་དོ་སྣང་ཡོད།

ཡོད། དེ་སྔ་དཔལ་ནཱ་ལེནྡྲའི་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་རྣམ་པས་སོ་སོ་རང་ཉིད་ཀྱི་ལངས་ཕྱོགས་ལ་ཡིད་ཆེས་བརྟན་པོ་ཡོང་བའི་ཆེད་དུ་ནང་པའི་གྲུབ་མཐའ་བཞི་པོ་ཡོངས་རྫོགས་དང་དེ་བཞིན་ཕྱི་རོལ་མུ་སྟེགས་པའི་ལྟ་གྲུབ་བཅས་ཀྱི་སྐོར་ལ་སྦྱང་བརྩོན་གནང་སྲོལ་ཡོད་པ་ལྟར་དེང་དུས་ཀྱི་དགེ་འདུན་པ་དང་བཙུན་མ་ཚོས་ཀྱང་རིག་གསར་ཚན་རིག་ཐོག་ལ་སློབ་སྦྱོང་གནང་རྒྱུ་ཧ་ཅང་གལ་ཆེན་པོ་རེད་ཅེས་བཀའ་གནང་འདུག། འདུག་བྱས་བྱས། ཨེ་དེ་ནས་ད་རིམ་པས་ཀྱི་ད།

དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ནང་པ་ཞིག་གི་ངོས་ནས་ཚན་རིག་ཐོག་སློབ་སྦྱོང་བྱས་པ་ཡིན་ན་དེས་དགེ་མཚན་དང་ཕན་ཐོགས་ཡོད་པ་མ་གཏོགས་འགལ་བ་གང་ཡང་ཡོང་གི་མ་རེད་ཅེས་བཀའ་གནང་འདུག། ད་ང་ཚོའི་དགེ་རྒན་ཚོས་དེ་གནང་བ་ཡིན་དུས་ཙ་ནས་ང་རང་ཚོས་ད་དེའི་རྗེས་སུ་འབྲངས་ནས་འགྲོ་དགོས་ཆགས་ཀྱི་རེད། ད་ད་རེས་ཁ་སང་དུས་ཚོད་འདི་ཡ་ད་འཛམ་གླིང་དུས་རབས་གསར་པ་དེ་ནང་ལོགས་ལ་ཚན་རིག་ཟེར་ནས་ཡང་སྒོས་ཞིབ་འཇུག་བྱས་ནས་བརྟག་དཔྱད་མང་པོ་བྱས་ནས

ཕན་ཐོགས་ཡོང་གི་རེད་ཅེས་བཀའ་གནང་ཡོད་པ་རེད། ས་ད་དེ་ང་ཚོའི་མི་རབས་གཅིག་གི་དོན་དག་མ་རེད། ད་མི་རབས་ནས་མི་རབས། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་བརྒྱུད་སྤྱི་དང་ལྷག་པར་དཔལ་ནཱ་ལེནྡྲའི་ད་ཆོས་བརྒྱུད་འཛིན་མཁན་ཚོས་ད་དངོས་གནས་མི་རབས་ནས་མི་རབས། ད་འཛམ་བུ་གླིང་འདི་ག་འགེབས་པའི་ཤེས་ཡོན་གཙོ་ཆེ་བ་ཆ་ཚང་བ་ཞིག་ད་ཁོག་ལ་ཆུད་པའི་ཐོག་ནས།

ད་ད་དུང་ཡང་ང་ཚོས་དེ་དེང་སང་ད་ཕལ་ཕལ་ཆེར་རྩོད་མེད་ཡོངས་གྲགས་ད་ལུང་པ་ད་ཆོས་དད་ད་ཅིག་དེ་འདྲའི་གི་དབྱེ་བ་གི་མེད་པ་ཅིག་ཚང་མ་ལོག་གི་མཐུན་སྣང་དུ་ད་གལ་ཆེན་པོ་བརྩི་བསྡད་ཡ་གི་ཚན་རིག་དེ་ད་ང་ཚོ་ནང་ཆོས་ཀྱི་ལྟ་གྲུབ་སློབ་སྦྱོང་གི་སློབ་ཚན་གྱི་ནང་དུ་སླེབས་ཐུབ་པ་ཞིག་བྱུང་བ་ཡིན་ན་ད་དངོས་གནས་ཅིག་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལོགས་ལ་ཡང་ཅིག་དཔལ་ནཱ་ལེནྡྲའི་མཁས་པ་གོང་མ་དེ་དག་གི་དཔེ་ང་ཚོ